ད་ལྟ་ང་ཚོས་ཤེས་རབ་སྙིང་པོའི་ས་བཅད་ཅིག་མར་ཟིན་བྲིས་བྱས་བྱས་མར་བཀྲམ་ཡོད་རེད་དེ་གཟིགས་རོགས་གནང་ཨ། ཁ་སང་ངས་ཤེས་རབ་སྙིང་པོ་དེ་མར་བྲིས་ཡོང་དུས་ས་བཅད་དེ་ག་རེ་ཟེར་གྱི་རེད། ཀུན་མཁྱེན་ཏཱ་ར་ནཱ་ཐས་ཨ་ནི་མཛད་བཞག་པའི་ས་བཅད་དེ། བྱས་ན་བསམ་པ་འདྲ་ཞིག་བྱུང་སོང། གཞུག་གུ་འདི་ཡང་ད། ཁོང་རྣམ་ཚོ་གཅིག་གིས་ཤེས་རབ་སྙིང་པོ་གི། འཇམ་དབྱངས་དགའ་བའི་བློ་གྲོས་ཀྱིས་མཛད་པའི་ཤེས་རབ་སྙིང་པོའི་ཊཱི་ཀ་ཟེར་ཅིག་ཕྱག་དཔེ་ཅིག་འདུག། དེ་ང་ལ་ཚུར་ཅིག། གཡར་སོང། དེ་མར་ཅིག་མཇལ་ཡིན་ཏེ་དེ་ནང་ལ། ས་བཅད་ཁ་གསལ་པོ་དང། འདི། འདུག། དེ་འདྲ་ཡིན་པ་ཡིན་དུས་ངས་ཡང་ད་ས་བཅད་འདི་གཙོ་བོ་དེའི་སྟེང་ནས་བྱས་ན་ཡག་ག་ཡོད་ས་རེད་བསམ་བྱས་ཨ་ནི་ས་བཅད་དེ་མར་བཀོད་ས་བཅད་དེའི་ཁ་ཐུག་གི་ཚིག་ན་མགོ་ག་ནས་ཤེས་རབ་སྙིང་པོ་གི་ཚིག་ག་ནས་ག་གི་བར་དུ་ཡོད་མེད་ཨ་དེ་མར་སྦྱར་ཡོད་ད་ས་བཅད་དང་དོན་དག་བཤད་ཡས་དེ་ཡི་གེ་ཆེ་བ་བྱས་ཡི་གེ་ཆུང་ཆུང་དེ་ཤེས་རབ་སྙིང་པོའི་ནང་གི་ཚིག་དེ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས། ཨ་ནི། ང་རང་ཚོས་ས་བཅད་དེ་མར་གཟིགས་ཀྱི་གཟིགས་ཀྱི་བྱས་ཨ་ནི་ཤེས་རབ་སྙིང་པོ་དཔེ་ཆ་ལྟ་གི་ལྟ་གི་བྱེད་ཀྱི་ཡིན་ད། ས་བཅད་དང་དཔེ་ཆ་གཉིས་ཀ་གྲ་སྒྲིག་གནང་ཤོག་ཨ། ཤེས་རབ་སྙིང་པོའི་ས་བཅད་བྱས། མགོ་ནས་མར་ཞུ་གི་ཡིན་ད། ཤེས་རབ་སྙིང་པོའི་དོན་རྣམ་པར་ཕྱེ་བ་ལ་བཞི་བྱས། མཚན་གྱི་དོན་དང། འགྱུར་གྱི་ཕྱག་དང་གཞུང་གི་དོན། མཇུག་གི་དོན་ནོ། ས་བཅད་བཞི། དེའི་ནང་གི་དང་པོ་ནི་ཟེར་དུས་མཚན་གྱི་དོན་རེད་པ། རྒྱ་གར་སྐད་དུ་ཞེས་སོགས་སོ། ཞེས་ད་ལྟའི་ཕྱག་དཔེ་གཟིགས་དང་ཤེས་རབ་སྙིང་པོ། རྒྱ་གར་སྐད་དུ་བྷ་ག་བ་ཏཱི་པྲཛྙཱ་པཱ་ར་མི་ཏཱ་ཧྲྀ་ད་ཡ། བོད་སྐད་དུ་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། དེའི་བར་དུ་རེད་དེ་སོགས་པ་དེའི་འགྲེལ་བཤད་ཆ་ཚང་ཁ་སང་ཞུས་ཚར་རེད། རྒྱ་གར་སྐད་དུ་ཞེས་སོགས་སོ། ད་འདི་ནས་ཡང་ས་བཅད་གཟིགས་གནང་ཨ། གཉིས་པ་ནི། ཟད། གཉིས་པ་ནི་ཟེར་དེ་གཉིས་པ་དེ་འགྱུར་གྱི་ཕྱག་རེད་པ། གཉིས་པ་འགྱུར་གྱི་ཕྱག་ནི། བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ་ཞེས་སོ། ད་འདི་ཆ་ཚང་བཀོད་རེད་ཉུང་ཉུང་ཅིག་འདུག་ཨ། ད་འདི། ཤེས་རབ་སྙིང་པོ་ལ་ཡང་དག་རེད། བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱག་འཚལ་ལོ། ད་འདི་ནང་ལ་དཔེ་ཆ་འགའ་ཤས་ལ་ཕྱིན་པ་ལ་ཕྱག་འཚལ་ལོ། འགའ་ཤས་ནང་ལ་ཕྱིན་མ་ལ་ཕྱག་འཚལ་ལོ་འདུག། ད་པ་དང་མ་གཉིས་སྦྱར་དགོས་ཏེ་ཁ་སང་སྔོན་མ་འགྲེལ་བཤད་ཆ་ཚང་བརྒྱབ་ཚར་རེད་དེ་བཞག། ད་དེ་ནས་ཡང་ས་བཅད་ཕལ་ཨ་གསུམ་པ་བྱས། གསུམ་པ་གཞུང་གི་དོན་ལ་གཉིས། མདོ་འབྱུང་བའི་གླེང་གཞི་དང། དེ་ལས་བྱུང་བའི་མདོ་དངོས་ཀྱི་དོན་ནོ། དང་པོ་ནི། འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ནས་རྣམ་པར་བལྟའོ་ཞེས་པའི་བར་རོ། བྱས། ཡ། ད་ཤེས་རབ་སྙིང་པོ་གཟིགས་ཤོག་ཨ། འདི་སྐད་བདག་གིས་ཐོས་པ་དུས་གཅིག་ན། བཅོམ་ལྡན་འདས་རྒྱལ་པོའི་ཁབ་བྱ་རྒོད་ཕུང་པོའི་རི་ལ། དགེ་སློང་གི་དགེ་འདུན་ཆེན་པོ་དང། བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་གཅིག་ཏུ་བཞུགས་ཏེ། དེའི་ཚེ་བཅོམ་ལྡན་འདས་ཟབ་མོ་སྣང་བ་ཞེས་བྱ་བའི། ཆོས་ཀྱི་རྣམ་གྲངས་ཀྱི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་སོ། ཡང་དེའི་ཚེ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཀྱང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་སྤྱོད་པ་ཉིད་ལ་རྣམ་པར་ལྟ་ཞིང་ཕུང་པོ་ལྔ་བོ་དེ་དག་ལ་ཡང་རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། དེ་བར་དུ་རེད། ཁྱེད་རང་ཚོ་ཞ་སྨྱུག་ཡོད་ན་ཞ་སྨྱུག་གིས་རྟགས་སྐྱོན། ཚོན་ཁྲ་ཡོད་ན་དེ་ནས་མ་བྲིས་ཡང་ཉེས་པ་བསགས་ཀྱི་རེད། ཞ་སྨྱུག་ཡོད་ན་རྟགས་སྐྱོན་གཞུག་མ་བློར་གླན་ན་གཟིམས་ཆོག་ག་ཚ་སུབ་ཆོག་རེད་བ། ད་འདིའི་དོན་དག་དེ་ཕུན་ཚོགས་ལྔ་ལྡན་བསྟན་རྒྱུ་ཡོད་པའི་སྐོར་དེ་ཁ་སང་ཆ་ཚང་ཞུས་ཚར་ཡིན་པ། ད་ལྟ་ཡང་འགའ་ཤས་གསར་པ་ཕེབས་མཁན་དེ་འདྲའི་ཡོད་ཀྱི་རེད། ཨ་ནི་དེ་འདྲ་ཡིན་ན་གཞུག་མ་ཨ་ད་ཤེས་རབ་སྙིང་པོ་ཆ་ཚང་ཁྲིད་ཚར་ནས་སི་ཌི་ཐོན་གྱི་རེད་སི་ཌི་ཅིག་བཟོ་གི་རེད་བ། ཨ་དེ་དུས་ཨ་ད་ནང་ཆོས་ངོ་སྤྲོད་ཚོགས་ཆུང་ལ་ཡང་འབྲེལ་བ་གནང་དང། ཨ་ད་དགོངས་དག་ཚེ་རིང་འབྲེལ་བ་གནང་བཞག་ན་འགྲིག་གི་རེད་ཨ། ཨ་ནི་དེ་དུས་སི་ཌི་དེ་བྱས་ཨ་ནི་གཞན་དག་ཡང་སི་ཌི་དེ་འདྲའི་དགོས་པ་ཡིན་པ་ཡིན་ན་ཡོ་ཨར་དང་སྤྱོད་འཇུག་དང་དེ་འདྲའི་ག་རེ་ཡིན་ནའི་ཁོང་ཚོར་འབྲེལ་བ་གནང་བཞག་ན་འགྲིག་རེད་བ། ཨོ། ཨ་དེ་མ་ཟད་གྲུབ་མཐའ་སྔོན་མ་ཁྲིད་ཀྱོག་དེ་ཚོ་ཡིན་ནའི་གཞུག་གུ་ང་ཚོ་སི་ཌི་མ་ཨ་ད་འདི་བྱས་ཡ་རེད། ཨོ། ཨོ་འདི་ཁྱེད་འདི་འདི་ད་ཨ་ད་འདི་འདི་ཡིན་ད་ངས་ཡང་བསྐྱར་ཞུ་མི་དགོས་པ་བྱས་ཁ་སང་ཚར་རེད། རང་བཞིན་གྱིས་སྟོང་པར་རྣམ་པར་བལྟའོ། དེ་བར་དུ་ཚར་བ་བྱས། ད་དེ་ནས། ཡང་ས་བཅད་ཅིག་གཟིགས་ན། གསུམ་པ་གཞུང་གི་དོན་ལ། འདི་བྱེད། མ་རེད་མ་རེད། འདི་བྱེད་དང་པོ་དེ་ཚར་རེད། ད་གཉིས་པ། གཉིས་པ། མདོ་དངོས་ཀྱི་དོན་ལ་བཞི། ད་དེ་ཡག་པོ་ཉན་དགོས་འདུག་ཤེས་རབ་སྙིང་པོ་གི་རྡོག་རྡོག་འདི་ནང་ལ་འདུ་བ། གཉིས་པ་མདོ་དངོས་ཀྱི་དོན་ལ་བཞི། ཤཱ་རིའི་ཨང་ཀི་དང་པོ་ཤཱ་རིའི་བུས་ཤེར་ཕྱིན་ལ། ཤཱ་རིའི་བུས་ཟེར་བྱེད་སྒྲ་བརྒྱབ། དེ་གིས་ཨ་ནི་དྲི་བ་གནང་རེད་ག་རེའི་སྐོར། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཉམས་ལེན་བྱས་ན་ག་འདྲ་བྱེད་དགོས་རེད་ཟེར་དྲི་བ་བཏང་ཤཱ་རིའི་བུས་ཤེར་ཕྱིན་ལ་སྤྱོད་ཚུལ་དྲིས་པ་དང། བྱས་ཨང་གི་གཉིས་པ། དེ་ལ་ཟེར་དུས་དྲི་བ་དེ་ལ། འཕགས་པ་སྤྱན་རས་གཟིགས་ཀྱིས་ལན་བཏབ་པ་གཉིས་པ་བྱས། གསུམ་པ། འཕགས་པ་སྤྱན་རས་གར་ས། ཤཱ་རིའི་བུ་གིས་དྲི་བ་ཡར་ཞུས་སྤྱན་རས་གཟིགས་ཀྱིས་ལན་བཏབ་དེ་འདྲའི་གནང་བ་ལ་བཅོམ་ལྡན་འདས་ཐུགས་དགྱེས་པོ་བྱུང་ནས་ཞེ་དྲག་ཡག་པོ་བྱུང་སོང་བྱས་ནས། ལེགས་སོ་གནང་བ་ཡིན་ཙང་དེ་ལ་སྟོན་པས་མཐུན་འགྱུར་བྱིན་པ་མཐུན་འགྱུར་ལེགས་སོ་ལེགས་སོ་ཟེར་ནས་ད་མཐུན་འགྱུར་བྱིན་པ། བཞི་པ། འཁོར་རྣམས་དགའ་བ་བསྐྱེད་ནས་ཤེས་རབ་སྙིང་པོ་གི་ཆོས་དེ་འཛིན་པར་ཐོས་བསམ་སྒོམ་གསུམ་གྱིས་འཛིན་པར་གདམས་པའོ། འོ་ད་བཞི་འདུག་པ། ད་བཞིའི་ནང་ནས་དང་པོ་ནི། དང་པོ་ནི། དེ་ནས་སངས་རྒྱས་ཀྱི་མཐུས་ནས་ཇི་ལྟར་བསླབ་པར་བྱ་ཞེས་པའི་བར་རོ། དེའི་བར་དུ་ཤེས་རབ་སྙིང་པོའི་ཚིག་འཆད། ད་ཤེས་རབ་སྙིང་པོའི་ཚིག་འདི་གི་དོན་དག་ག་རེ་བསྟན་གྱི་ཡོད་རེད་ལབ་ན། དེས་ནི། ཐེག་ཆེན་གྱི་རིགས་ཅན་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སྤྱོད་པ་ལ་སློབ་ཚུལ་དྲིས་པའོ་བཀའ་འདྲི་ཞུས་པ་རེད། དེ། རྟགས་ཅིག་འཐེན་དང། ག་ས་རྟགས་ཅིག་སྐྱོན་བཞག་དང། ད་འདི། ཕར་གཟིགས་ཨ། ཤེས་རབ་སྙིང་པོའི་ནང་ལ། དེ་ནས་སངས་རྒྱས་ཀྱི་མཐུས། ཚེ་དང་ལྡན་པ་ཤཱ་རིའི་བུས། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་འདི་སྐད་ཅེས་སྨྲས་སོ། རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་སྤྱད་པ་སྤྱོད་པར་འདོད་པ་དེས་ཇི་ལྟར་བསླབ་པར་བྱ། ཡ། བཀའ་འདྲི་ཞུ་གི་འདུག་ཨ་དེའི་བར་དུ་དྲིས་པ་དེ་རེད། ད་འདི་ནས་ཡང་བསྐྱར་ས་བཅད་གཟིགས་ཨ། ཤེས་རབ་སྙིང་པོ་ཚིག་དེ་བཞག་ད་ས་བཅད་གཟིགས་ཨ། གཉིས་པ། སྤྱན་རས་གཟིགས་ཀྱིས་ལན་བཏབ་ཚུལ་ལ་གསུམ། དབང་རྟུལ་ལ་དང་པོ་དབང་རྟུལ་ལ་ལམ་ལ་སློབ་ཚུལ་སོ་སོར་བསྟན་པ་དང། གཉིས་པ། དབང་རྣོན་ལ་སྔགས་ཚིག་ཙམ་གྱིས་བསྡུས་ཏེ་བསྟན་པ། གསུམ་པ། དོན་བསྡུས་ཏེ་བསླབ་པར་དམ་བཅའ་བའོ། གསུམ་འདུག་ད་འདི་ནང་ལ། དབང་རྟུལ་ལ་ཟེར་དབང་རྟུལ་ཟེར་གྱི་དབང་པོ་དེ། མིག་གི་དབང་པོ་ལ་སོགས་པ་དེ་ལ་ཟེར་གྱི་ཡོད་མ་རེད། སྐབས་འདིར་དབང་པོ་ཟེར་དེ་ཤེས་རབ་ལ་གོ་དགོས་རེད་ཤེས་རབ་རྟུལ་པོ་རྣམས་ལ། དབང་པོ་རྟུལ་པོ་ཟེར་དུས་ཤེས་རབ་རྟུལ་པོ་རྣམས་ལ། རྟུལ་པོ་ལ། ལམ་ལ་སློབ་ཚུལ་རེ་རེ་ནས་མར་བཤད། ཚོགས་ལམ་དང་སྦྱོར་ལམ་གྱི་སྐབས་སུ་སློབ་སྟངས་འདི་འདྲ་རེད། མཐོང་ལམ་གྱི་སྐབས་སུ་དེ་འདྲ་རེད། སྒོམ་ལམ་སྐབས་སུ་དེ་འདྲ་རེད། ཨ་ནི། མི་སློབ་ལམ་གྱི་སྐབས་སུ་དེ་འདྲ་རེད་ཟེར་ནས་རེ་རེ་ནས་གསུངས་པ་ཡིན་ཙང་སློབ་ཚུལ་སོ་སོར་བསྟན་པ། གཉིས་པ། དབང་རྣོན་ལ་ཟེར་དུས་ཤེས་རབ་རྣོན་པོ་རྣམས་ལ། རེ་རེ་ནས་བཤད་མི་དགོས་པ་བྱས། སྔགས་ཚིག། ཏདྱ་ཐཱ་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར་ཡག་གི་ཚིག་དེ་ཙམ་གྱིས་ཨ་ནི་སློབ་ཚུལ་ཆ་ཚང་གོ་གི་ཡོད་ཙང་དབང་རྣོན་ལ་སྔགས་ཚིག་ཙམ་གྱིས་བསྡུས་ཏེ་བསྟན་པ། གསུམ་པ། ཨ་ནི་དོན་དེ་དག་ཐམས་ཅད་བསྡུས་ནས་བསླབ་པར་དམ་བཅའ་བའོ། དེ་བྱས། དམ་བཅའ་བའོ། དང་པོ་ལ་བཞི་ཟེར་ད་དང་པོ་ལ་བཞི། དང་པོ་ལ་བཞི་དེ་ག་རེ་དང་པོ། ཚོགས་ལམ་དང་སྦྱོར་ལམ་དུ། ཤེར་ཕྱིན་ལ་སློབ་ཚུལ་བསྟན་པ་དང། གཉིས་པ། མཐོང་ལམ་དུ་སློབ་ཚུལ་བསྟན་པ། གསུམ་པ། སྒོམ་ལམ་རྡོ་རྗེ་ལྟ་བུ་ལ་སློབ་ཚུལ་བསྟན་པ། བཞི་པ། མི་སློབ་ལམ་ལ་སློབ་ཚུལ་བསྟན་པའོ། དང་པོ་ལ་གསུམ་ཟེར་དེ་ཚོགས་ལམ་དང་སྦྱོར་ལམ་དུ་ཤེར་ཕྱིན་ལ་སློབ་ཚུལ་བསྟན་པ་དེ་ལ་གསུམ་ལབ་པ་རེད། ད་ཡང་རྣམ་པ་ཚོ་གིས་འདི་ཤེས་དགོས་རེད་ད་ཚོགས་ལམ་སྦྱོར་ལམ་ཟེར་དེ་ག་འདྲ་རེད་ཟེར་ན། ཨ་ནི་སངས་རྒྱས་ཀྱི་ས་དེ། ཐེག་པ་ཆེན་པོའི་ལམ་དེ་ལ་ལྔ་ཞེས་ལྔ། ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་མི་སློབ་ལམ་ལྔ། དེ་ལྔ་ཡི་ནང་གི་དང་པོ་དེ་ཚོགས་ལམ་ཟེར་དེ་རེད། ད་ཚོགས་ལམ་ཟེར་དེ་ག་འདྲས་རེད་ལབ་ན། བྱང་ཆུབ་ཀྱི་སེམས། བཅོས་མ་མ་ཡིན་པ། རྣམ་པར་དག་པ། འདི་འདྲས་ཅིག་སོ་སོའི་སེམས་ནང་ལ་ཡང་བྱང་ཆུབ་ཀྱི་སེམས་རྣམ་དག་ཅིག་སྐྱེ་ཐུབ་སོང་ན། ཨ་ནི་སོ་སོ། ཚོགས་ལམ་པ་ཟེར་མཁན་དེ་ཆགས་པ་རེད། བྱང་ཆུབ་སེམས་དཔའ་ཚོགས་ལམ་པ་ཟེར་མཁན་ཅིག་ཆགས་རེད། བྱང་ཆུབ་སེམས་དཔའ་ཡང་ཆགས་རེད་ལ། ལམ་ལྔ་ཡི་ནང་གི་ལམ་དང་པོ་ཚོགས་ལམ་པ་ཟེར་མཁན་ཅིག་ཆགས་རེད། དེ་འདྲའི་གི། ཚོགས་ལམ་པ་ལབ་དགོས་ག་རེ་རེད། བསྐལ་ཆེན་གྲངས་མེད་གསུམ་གྱི་ནང་གི། བསྐལ་ཆེན། བསྐལ་ཆེན་གྲངས་མེད་དང་པོའི་གི། བསོད་ནམས་ཀྱི་ཚོགས། གསོག་ཡག་གི་འགོ་བཙུགས་ཡག་གི་གནས་སྐབས་ཀྱི་ལམ་ཡིན་ཙང་ཚོགས་ལམ། ཚེ་ལ་ཚོགས་གསོག་དུས། ཐེག་པ་ཆེན་པོའི་བསྐལ་ཆེན་གྲངས་མེད་གསུམ་གྱི་ཚོགས། དེ་འདྲའི་གི་ཚོགས། ཐོག་མར་བསག་ཡ་གི་འགོ་བཙུགས་ས་གི་ལམ་དང། ལམ་ཡིན་པའི་ཆ་ནས་ཚོགས་ལམ། སོགས་ད་དེ་རེད། རེད་སོང་ངོ། འོ་ད་འདི་བྱས། ཚོགས་ལམ་དང། སྦྱོར་ལམ་ཟེར་ཡ་དེ། ཚོགས་ལམ་དེ་ལ་ཚོགས་ལམ་ཆུང་ངུ་འབྲིང་ཆེན་པོ་བར་དུ་ཕྱིན། དེ་ནས་ཆེན་པོ་ཁ་ཏུ་སླེབས་ཡོང་དུས་སྟོང་པ་ཉིད་སྔར་རྟོགས་ཡོད་ན། སྟོང་པ་ཉིད་དེ་སླར་ཡང། སྟོང་པ་ཉིད་རྟོགས། སྔར་སྟོང་པ་ཉིད་རྟོགས་མེད་ན་གསར་དུ་སྟོང་པ་ཉིད་རྟོགས་ནས། སྟོང་པ་ཉིད་རྟོགས་པའི། སྟོང་པ་ཉིད་རྟོགས་པའི། རྗེས་དཔག། སྟོང་པ་ཉིད་རྟོགས་པའི་ཚད་མ། དེ་ཡར་རྒྱས་བཏང་ནས་སྟོང་ཉིད་ལ་དམིགས་པའི། སྒོམ་བྱུང་གི། དོན་དག་མདོར་བསྡུས་ན་ཞི་གནས་བྱས། དེ་འདྲའི་གི་སྟོང་ཉིད་ལ་དམིགས་པའི་ཞི་གནས་སྐྱེ་བའི་གཞུག་གུ་ལ། སྟོང་ཉིད་ལ་དམིགས་པའི་ལྷག་མཐོང་ཟེར་མཁན་ཅིག་སྐྱེས་ཡོད་རེད། སྟོང་ཉིད་ལ་དམིགས་པའི་ལྷག་མཐོང་ཟེར་མཁན་དེ་སྐྱེས་ཡོང་དུས། དང་གི་བྱང་ཆུབ་སེམས་དཔའ་ཚོགས་ལམ་པ་དེ། ཨ་ནི་བྱང་ཆུབ་སེམས་དཔའ་སྦྱོར་ལམ་པ། བྱས་ནས་ཡར་འཕོས་པ་རེད་ཡར་རྒྱས་ཕྱིན་ནས་ཡར་ཕྱིན་པ་རེད། བྱང་ཆུབ་སེམས་དཔའ་སྦྱོར་ལམ་པ་ཆགས་རེད། ག་རེ་ཟེར་སོང་སྟོང་པ་ཉིད་ལ་དམིགས་པའི་སྒོམ་བྱུང་གཙོ་བོར་གྱུར་པའི་མཁྱེན་པ་ཐོབ་ཡོང་དུས་སྦྱོར་ལམ་པ་ཆགས། འོ་ཡ། ད་དེ་ལ་ཡ་སྦྱོར་ལམ་ལབ་དགོས་རྒྱུ་མཚན་ག་རེད་ས་པ་དག་བ་བ་ཡ་ད་རྒྱ་ནག་རུ་སྦྱོར་ར་སྦྱོར་ལམ། སྦྱོར་ཟེར་ཡ་དེ་ད་ལྟ་སྟོང་པ་ཉིད་དོན་སྤྱིའི་ཚུལ་གྱིས་རྟོགས་པ་རེད་མ་གཏོགས་སྟོང་པ་ཉིད་མངོན་སུམ་དུ་མཐོང་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་སྟོང་པ་ཉིད་མངོན་སུམ་དུ་མཐོང་ཡ་དེ་ག་རེ་རེད་མཐོང་ལམ་ཟེར་མཁན་དེ་རེད་ལམ་གསུམ་པ་མཐོང་ལམ། ད། སྦྱོར་ལམ་ལབ་དགོས་ཡ་དེ། སྟོང་པ་ཉིད་མངོན་སུམ་དུ་ཐོབ་པའི་མཐོང་ལམ་ལ། མཐོང་ལམ་ཐོབ་ཡ་ལ། གྲ་སྒྲིག་གི་ཚུལ་དུ་བྱས་ནས། ཨ་ནི། གྲ་སྒྲིག་གི་གནས་སྐབས་ཀྱི་ལམ་ཡིན་པ། ཡང་ན་སྟོང་པ་ཉིད་མངོན་སུམ་དུ་མཐོང་བ་ལ། ག་ལེ་ག་ལེ་སྦྱོར་བར་བྱེད་པའི་སྦྱོར་བར་བྱེད་མཁན་གྱི་ལམ་ཡིན་པ། འདི་འདྲ་ཅིག་གི་ཐོག་ནས་སྦྱོར་ལམ་ཟེར་ལབ་པ་རེད། འོ་ད་དེ་རེད་ཚོགས་ལམ་དང་སྦྱོར་ལམ་དུ། ཤེར་ཕྱིན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། པྲཛྙཱ་པཱ་ར་མི་ཏཱ་ཟེར་དེ་སྟོང་པ་ཉིད་མངོན་སུམ་དུ་རྟོགས། སྟོང་པ་ཉིད་རྟོགས་པའི་ཤེར་ཕྱིན། གང་དག། བྱང་ཆུབ་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ་ཤེར་ཕྱིན་ཟེར། དེ་འདྲའི་ཤེར་ཕྱིན་ལ་ཨ་ནི་སློབ་པའི་ཚུལ་བསྟན་པ། ས་བཅད་དང་པོ་འདི་རེད་བ། ད་ས་བཅད་གཉིས་པ་གསུམ་པ་དེ་ཚོ་གཞུག་མ་ཁ་ཐུག་ཁ་ཐུག་ཞུ་རྒྱུ་བྱས། གཉིས་པ་ནི་ཟེར་དུས་ཞུ་རྒྱུ་བྱས། ད་དང་པོ་འདིར། ཐོག་ལ་དང་པོ་འདི་བཞག་ད་འདི་ལ་གསུམ་ཡོད་རེད་ལབ་བྱས་ཙང་དང་པོ་ལ་གསུམ་ཟེར་དེ་རེད། མཚམས་སྦྱར་ཞིང་མདོར་བསྟན་པ་དང། གཟུགས་ཕུང་གི་རང་བཞིན་ལ་ཇི་ལྟར་སློབ་ཚུལ་དང། རིགས་པ་དེ་ཕུང་པོ་ལྷག་མ་ལྔ་ལ་སྦྱར་བའོ་བྱས་ནས་ད་ས་བཅད་གསུམ་བྱས། དང་པོ་ནི་ཟེར་དུས་དང་པོ་འདི་དེ་རེད་བ། མཚམས་སྦྱར་ཞིང་མདོར་བསྟན་པ་ཟེར་དེ། དེ་སྐད་ཅེས་སྨྲས་པ་དང་ནས་ཡང་དག་པར་རྗེས་སུ་ལྟ་བའོ་ཞེས་པའི། བར་རོ། ཟེར་ད་དེ། ཤེས་རབ་སྙིང་པོ་གཟིགས་ན། དེ་སྐད་ཅེས་སྨྲས་པ་དང། བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས་ཚེ་དང་ལྡན་པ་ཤཱ་ར་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། ཤཱ་རིའི་བུ། རིགས་ཀྱི་བུའམ་རིགས་ཀྱི་བུ་མོ། གང་ལ་ལ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། ཟབ་མོ་སྤྱོད་པ་སྤྱད་པར་འདོད་པ་དེས་འདི་ལྟར་རྣམ་པར་བལྟ་བར་བྱ་སྟེ། ཕུང་པོ་ལྔ་བོ་དེ་དག་ཀྱང་རང་བཞིན་གྱིས་སྟོང་པར་ཡང་དག་པར་རྗེས་སུ་བལྟའོ། ཟེར་ད་དེ་ད་དེ་ཡན་ཆད་ཀྱིས་མདོར་བསྟན་འདི་ཚར་རེད་མཚམས་སྦྱར་མདོར་བསྟན་དེ་ཡན་ཆད་ངས་ཁ་སང་གཟའ་ཉི་མ་ཡན་ཆད་བྲིས་ཚར་བ་རེད་བ། ད་ད་རིང་ང་ཚོ་མཚམས་འདི་དེ་སླེབས་ཡོད་རེད་ད་དེ་ས་བཅད་བྲིས་གཟུགས་སྟོང་པའོ་ཟེར་དེ་ས་བཅད་བྲིས་ཡོད། ད་འདི། ཤེས་རབ་སྙིང་པོ་ཕ་གི་མ་གཟིགས་ན་འགྲིག་གི་རེད་ངས་འགྲེལ་པའི་ནང་ལ་འདི་གལ་ཆེན་པོ་ཞེ་པོ་ཡིན་ཙང་ཕ་གི་ས་བཅད་ནང་ལ་ཡ་ཚུགས་བཀྲམ། བྲིས་བཞག་ཡོད། ད་ས་བཅད་གཟིགས་ད། ད་ས་བཅད་གཟིགས་ས་བཅད་འདི་ནང་ལ། གཉིས་པ་ནི་ཟེར་འདུག་ད་གཉིས་པ་ནི་ཟེར་དེ་ཡི་གེ་ཆུང་ཆུང་དེ་ཆེན་པོ་བཟོ་དགོས་དངོས་གནས་བྱས་ན། འདི་གཉིས་པ་ནི་ཁྱད་མི་འདུག་ད་གཉིས་པ་ནི། ད་གཉིས་པ་དེ་ག་རེད་ཟེར་ན་ཤེས་རབ་སྙིང་པོའི་ཚིག་དེ་ངས་མར་བྲིས་ཡོད་རེད། གཟུགས་སྟོང་པའོ། སྟོང་པ་ཉིད་གཟུགས་སོ། གཟུགས་ལས་ཀྱང། སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཞེས་པས་བསྟན་ཏོ། དེ་བཞག་ཨ་ལས། ད་སྔོན་ལ། གཟུགས། གཉིས་པ་ནི་ཟེར་དེ་གཉིས་པ་དེ་ག་པར་སྒྲོག་རེད། ཡ་གིར་སྒྲོག་འདུག་བ། ད་གིན་ང་ཚོ་འགོ་བཙུགས་ཡོང་དུས་ག་རེ་ཡིན་པ། མཚམས་སྦྱར་བཞིན་མདོར་བསྟན་པ་ཟེར་དང་པོ་དེ་ཚར་ནས་གཉིས་པ། གཟུགས་ཕུང་གི་རང་བཞིན་ལ་ཇི་ལྟར་སློབ་ཚུལ་དེ་རེད་དོ། ད་ག་ད། ཁྱད་གཞི་གཟུགས་ཕུང་གི་སྟེང་དུ་སྟོང་པ་ཉིད་ག་འདྲ་བྱས་ནས་བསམ་བཏང་དགོས་རེད་པས་དེ་རེད། དཔེ་ཡག་པོ་མི་འདུག་བས། ས་བཅད་ཁོ་རང། ཁྱད་གཞི་གཟུགས་ཀྱི་སྟེང་དུ་ཕུང་པོ་ལྔ་ཡི་ནང་ནས་དང་པོ་མིག་གིས་མཐོང་ཡག་ཡོད་པའི་ཤ་དང་རུས་པ་ཤ་རུས་འདུས་བྱས་ཀྱི་གཟུགས་ཀྱི་ཕུང་པོ་དེའི་སྟེང་དུ་སྟོང་པ་ཉིད་ག་འདྲ་བསམ་བཏང་དགོས་རེད་པས། དེ་བསམ་བློ་དེ་བཏང་ཤེས་ན་ཨ་ནི། གཟུགས་ཀྱི་ཕུང་པོ་ལ་ཤེས་པ་ཡིན་ཙང་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་ལ་སྦྱར་ཡག་དེ་ལས་སླ་པོ་རེད། བྱས་ཙང་ད་དང་པོ་གཟུགས་ཕུང་གི་སྟེང་དུ་སྟོང་ཉིད་བསམ་བཏང་སྟངས་དེ་གསུང་གི་འདུག་བ། ཧུམ། ད་འདི་འདི་རེད། ཚིག་བཞི་དེ་ད་ང་ཚོས་རྟག་པར་སྐྱོར་བསྡད་དེ་རེད། གཟུགས་སྟོང་པའོ། བྱས། སྟོང་པ་ཉིད་གཟུགས་སོ། བྱས། གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། འོ་ད་དེ་རེད་ཚིག་འདི། ད་དང་པོ། ད་ཤེས་རབ་སྙིང་པོ་གི་གནད་འགག། གཙོ་བོ་བཤད་ཡག་གི་འགོ་བཙུགས་ཡས་དེ་ད་ལྟ་འདི་རེད་བ། དེ་འདྲ་ཡིན་ཙང་འགོ་བཙུགས་དུས་ནས་སྤུས་དག་པོ་ཅིག་བཤད་ན། ཨ་ནི་གཞུག་མ་འོག་མ་དེ་ཚོ་ལས་སླ་པོ་ཞིག་ཆགས་ཀྱི་རེད་དེ་འདྲ་ཡིན་ཙང། ད་ལྟ་ཚིག་དེ་ལ། ཚིག་གི་བཤད་པ་གཅིག་དང་དོན་གྱི་བཤད་པ་གཅིག་གཉིས་རྒྱག་གི་ཡིན། ཚིག་གི་འགྲེལ་བཤད་གཅིག་དང་དོན་གྱི་འགྲེལ་བཤད་གཅིག་གཉིས། ཚིག་གི་འགྲེལ་བཤད་དེ། ཨ་ནི། འཇམ་དབྱངས་དགའ་བའི་བློ་གྲོས་ཀྱིས་ཕྱག་དཔེ་ནང་ལ་གསུངས་བཞག་པ་དེ་ངས་མར་དེར་བཀོད་ཡོད། དེའི་སྒང་ལ། ཨ་ནི་ད་དུང་གོ་བདེ་རུ་བཏང་བྱས། ང་རང་གི་བསམ་ཚུལ་དེ་དེའི་འོག་དེར་བཀོད་བཞག་ཡོད། དེ་འདྲ་ཡིན་ཙང་དང་པོ། འཇམ་དབྱངས་དགའ་བའི་བློ་གྲོས་ཀྱི་གསུང་དེ་མར་ཀློག་གི་ཡིན་ད། དོན་ནི། བྱས།

ད་འདི་ནང་ལ་ཉག་གུ་ཉིད་དང་གཉིས་ཏེ། དབྱངས་ཅན་དགའ་བའི་བློ་གྲོས་གསུང་ནང་ལ་མི་འདུག། དེ་ཡིན་དུས་ངས་དེ་བྲིས་མེད་ཨ་ལས་སྟོང་པ་ཟེར་ཡ་དེ་ད་འཐེན། ད་སྟོང་པ། ཡིན་བཞིན་དུ་ཟེར་བཞག་གཟུགས་སུ་སྣང་བའོ་གཟུགས་ཟེར་བ་ལ་ད་འཐེན། སྟོང་པ་གཟུགས་ཟེར་སླེབས་སོང་ཨ། དེ་བྱས། ད་དེ་ནས། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། ད་དེ་ནས་འདི་འོ་དེ། གཟུགས་ཕུང་ལས་གཟུགས་ཟེར་ལ་མདའ་གཅིག་འཐེན། ཕུང་དེ་སྟོང་པ་བཞག་ལས་ལ་མདའ་གཅིག་འཐེན། གཟུགས་ལས། སྟོང་པ་ཉིད་སྟོང་པ་ཉིད་ཟེར་ལ་མདའ་འཐེན། གཟུགས་ལས་སྟོང་པ་ཉིད། སྟོང་པ་ཉིད་བྱས། ངོ་བོ་ལབ་ཡ་དེ་སྟོང་པ་བཞག་ནས་གཞན་མ་ཡིན་ཟེར་དེ་མདའ་འཐེན། གཟུགས་ལས། སྟོང་པ་ཉིད། ངོ་བོ་གཞན་མ་ཡིན། འདི་འགྲིག་སོང།

གཟུགས་བྱས། ཕུང། ངོ་བོ་ཟེར་དེ་སྟོང་པ་བཞག་གང་ཡང་མ་བྲིས། ཕུང་ངོ་བོ། གཞན་ཟེར་དེ་མདའ་འཐེན་ཡང་གཞན། མ། ཡིན་ཟད་གཞན་མ་ཡིན་ཟེར་ཐིག་འཐེན། ཨོ་ཡ། ད་འདི་རེད་དོ། རྩ་ཚིག་གི་འགྲེལ་པ་དེ་ཚིག་གི་བཤད་པ་དེ་འདི་རེད་དོ། ད་གང་ནས་མ་འགྲོ། དོན་ནི་བྱས། ད་ད་དང་པོ་འདིར། གཟུགས་སྟོང་པའོ་ཟེར་ན་ག་རེ་ཟེར་དགོས་རེད་ལབ་ན། གཟུགས་དེ། རང་བཞིན་གྱིས། སྟོང་པའོ་ཟེར་གཟུགས། རང་བཞིན་གྱིས་སྟོང་པ་རེད་ལབ་པ་རེད་ལ་རེད། གཟུགས་སྟོང་པའོ་ཟེར་ཡ་དེ། གཟུགས་རང་བཞིན་གྱིས་སྟོང་པའོ་བྱས། ད། གཟུགས་ཟེར་ན་ཧ་གོ་རེད་པ། ཕུང་པོ་ལྔ་ཡི་ནང་གི་གཟུགས་ཀྱི་ཕུང་པོ་ཟེར་དེ་བཞག། ཤ་རུས་འདུས་བྱས་ཀྱི་ཕུང་པོ་དེ་བཞག། རང་བཞིན་གྱིས་ཞེས་པའི་ཚིག་འདི་གིས། གཞན་ལ་མ་ལྟོས་པའི་ཨ་ནི་རང་བཞིན། རང་བཞིན་གྱིས། རང་བཞིན་གྱིས། སྟོང་པའོ་ཟེར་དུས་ཙམ་པ་ཡོད་མ་རེད་མེད་པའོ་ལབ་པ་རེད་ད་སྟོང་པའོ་ལབ་པ་དང་མེད་པའོ་ལབ་གཅིག་པ་རེད། ཨོ་ཡ་གཟུགས་རང་བཞིན་གྱིས་སྟོང་པའོ་གཟུགས་རང་བཞིན་གྱིས་མེད་པའོ་ཟེར་དེ་འགྲིག་པ་བྱེད། རང་བཞིན་གྱིས་སྟོང་པ། སྟོང་པ། ཡིན་བཞིན་དུ། བྱས་ཙང། གཟུགས་ཁོ་རང་གི་གནས་སྟངས་ངོ་མ་དེ། རང་བཞིན་གྱིས་སྟོང་པ་རང་བཞིན་གྱིས་མེད་པ་ཡིན་པ་རེད། དེ་ཡིན་གྱི་ཡིན་གྱི་ལ། གཟུགས་རང་བཞིན་གྱིས་སྟོང་པ་ཡིན་བཞིན་དུ། ང་རང་ཚོའི་བློ་ལ་ཡང་གཟུགས་ཤར་ཡོང་དུས་སྟོང་པ་མ་ཤར་བ་བྱས། ཨ་ནི་གཟུགས་ཀུན་རྫོབ་ཀྱི་རྣམ་པ་དེ་ཤར་དགོས། དེ་འདྲ་ཡིན་ཙང་གཟུགས་སུ་སྣང་བའོ། རེད་སོང་ཨ། གཟུགས་རང་བཞིན་གྱིས། རང་བཞིན་གྱིས་སྟོང་པ་ཡིན་བཞིན་དུ་གཟུགས་སུ་སྣང་བའོ། དེ་ཕྱིར་དེའི་དོན་དག་ག་རེ། སྟོང་པ་ཉིད་གཟུགས་སོ་ཟེར་དེ་རེད་ད། སྟོང་པ་ཉིད་གཟུགས་སོ་ཟེར་གྱི་དོན་དག་དེ་འདི་རེད། སྟོང་པ་ཉིད་ཀྱི་རང་བཞིན་ཡིན་གྱི་ཡིན་གྱི་ལ་གཟུགས་སུ་སྣང་བ་རེད་ཟེར་མཁན་འདྲ་གཅིག། སྟོང་པ་ཉིད་གཟུགས་སོ། གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན་ཟེར་གྱི་དོན་དག་དེ། གཟུགས་ཀྱི་ཕུང་པོ་ལས། བྱས། ལོགས་སུ། སྟོང་པ་ཉིད་ཟེར་མཁན་གྱི་ངོ་བོ་གཅིག་ལོགས་ག་ཡོད་མ་རེད་གཞན་མ་ཡིན། གཟུགས་ཕུང་ལས་སྟོང་པ་ཉིད་ངོ་བོ་གཞན་མ་ཡིན། འདི་འགྲིག་པ་བྱས། ད་དེ་ནས་འདིའི་གཞུག་གི་དེ། སྟོང་པ་ཉིད་ལས་ཀྱང་གཟུགས་ཕུང་ངོ་བོ་གཞན་མ་ཡིན། ད་སྟོང་པ་ཉིད་ལས་ཀྱང། སྟོང་པ་ཉིད་ལས། ལོགས་སུ། གཟུགས་ཀྱི་ཕུང་པོ་ཟེར་ཡག་ཅིག་སྟོང་པ་ཉིད་ལས། སྟོང་པ་ཉིད་ལས་ལོགས་སུ་གཟུགས་ཕུང་ཟེར་ཉན་ཅིག་གི་ངོ་བོ། ལོགས་ཀ་ཅིག་ཡོད་རེད་ཟེར་ན་ཡོད་མ་རེད་གཞན་མ་ཡིན་ཏེ། ཞེས་བདེན་པ་གཉིས་ཟེར་དུས་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་ལ་རེད། ད་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་ཟེར་དུས་ག་རེ། གཟུགས་ལབ་ཡག་དེ་ཀུན་རྫོབ་བདེན་པ་བྱས། རང་བཞིན་གྱིས་སྟོང་པ་ཟེར་ཡག་གི་སྟོང་ཉིད་དེ་དོན་དམ་བདེན་པ་བྱས་སོང་ཙང་ཀ། གཟུགས་ཀུན་རྫོབ་བདེན་པ་དེ་དང། གཟུགས་རང་བཞིན་གྱིས་སྟོང་པའི་སྟོང་ཉིད་དོན་དམ་བདེན་པ་གཉིས་པོ་དེ། ངོ་བོ་གཅིག་རེད་ལབ་པ་རེད། ཧ་གོ་སོང། བློ་ལ་ཤར་དུས་ཁ་ཁ་ཤར་རེད་མ་གཏོགས་རྩ་བའི། མཛུབ་གུ་བཙུགས་ཡོང་དུས་ཁོ་རང་གཅིག་མ་གཏོགས་ཡོད་མ་རེད། ངོ་བོ་གཅིག་ལ། ལྡོག་པ་ཐ་དད་ཟེར་དུས་བློ་རྟོག་པ་ལ་ཤར་ཚུལ་ཁ་ཁ་ཤར་བ་རེད། ལྡོག་པ་ཐ་དད་དང། དེར་མ་ཟད་དེའི་ཁ་ཐོག་ལ་དབུ་མ་བསྟན་གྱི་ཡོད་ཙང་རྟག་ཆད་ཀྱི་མཐའ་གཉིས་དང་བྲལ་བར་སྟོན། རྟག་མཐའ་རྟག་ཆད་ཀྱི་མཐའ་གཉིས་ཞེས་པའི་མཐའ་དེ་ཡར་སྦྱར་དགོས་རེད། རྟག་པའི་མཐའ་དང། ཆད་པའི་མཐའ། རྟག་པའི་མཐའ་ཟེར་དེ། རང་བཞིན་གྱིས་ཡོད་པ་དེ་བྱས། ཆད་པའི་མཐའ་ཟེར་དེ་རྩ་བ་ཉིད་ནས་མེད་པ་དེ། སྤྱིར་བཏང་ཡོད་ཁོ་རང་མ་རེད་ཟེར་དེ་བྱས་ཙང། རྟག་པའི་མཐའ། རང་བཞིན་གྱིས་ཡོད་པ་དང། ཆད་པའི་མཐའ། རྩ་བ་ཉིད་ནས་མེད་པ་གཉིས་དང་བྲལ་ཟེར་དུས་དེ་གཉིས་བཀག་པའི་དབུ་མའི་ལམ་འདི་སྟོན་པ་རེད། བྲལ་བར་སྟོན་ཅེས་གསུངས། འོ་ད་འདི་གི། འཇམ་དབྱངས་དགའ་བའི་བློ་གྲོས་ཀྱི་གསུང་དེ་འདི་བྱས། ད་ངས་མ། དོན་གྱི་བཤད་པ་དེ་རྒྱབ་ལོགས་ལ་ཟེར་ཡང་ཤོག་གུ་གཉིས་པ་དེ།

ཨ་ནི་མདའ་གཅིག་འཐེན་ཨ། གཟུགས། བྱས། གཟུགས། འགྲེལ་བཤད་ཞིག་བརྒྱབ་ན་ད་དང་པོ་མདའ་འཐེན་གཅིག་གོ། གཟུགས། མིང་རྐྱང་བཏགས་ཡོད་ཙམ་དུ་གྲུབ་པས། ལྟོས་མེད་རང་བཞིན་གྱིས། སྟོང་པའོ་སྟོང་པའོ་ཟེར་བདག་འཐད། ཨོ་ཡ།

སྟོང་པ་ཉིད། སྟོང་པ་ཉིད། མདའ་འཐེན། ཉིད་ཀྱི་བདག་ཉིད་ཡིན་ཀྱང། ཐ་སྙད་བཏགས་ནས་གཟུགས་ཞེས་བཞག་པས་མ་བརྟགས་མ་དཔྱད་པར་བྱ་བ་བྱེད་ནུས་སུ་ཡོད་པས་མིང་ཙམ་མམ་སྣང་ཙམ་དུ་བྱས། གཟུགས་སོ། བདག་དེ། གཟུགས་སོ། རེད་སོང། ཡ། ད་ཡ་གི་མདའ་དེ་དང་ག་ས་ཐིག་དེ་དང་འོག་གི་ཐིག་གཉིས་དེ་རྩ་ཚིག་རེད་འདུག་པ། སྟོང་པ་ཉིད་གཟུགས་སོ། ཏག་ཏག་རེད་སོང་ངམ། རེད་སོང་ངས། མདའ་འཐེན་སྟངས་དེ་མ་ནོར་ག་ས་ཐིག་འཐེན་སྟངས་མ་ནོར་བ་བྱས་དེ་ནོར་ན་ཚང་མ་འཁྲུགས་འགྲོ་རེད་བ་དེ་བྱས་གཟུགས་སོ་བྱས། ད་ཨང་ཀི་གསུམ་པ། གཟུགས་སྟོང་པ་ཉིད་སྟོང་པ་ཉིད་གཟུགས་སོ། ད་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ཟེར་དེ། ཁྱད་གཞི། གཟུགས་ཀྱི་སྟེང་དུ་སྟེང། ཐ་སྙད་སྣང་ཚུལ་ལྟར་གྱི་ཀུན་རྫོབ་བདེན་པ་དང། རང་གི་གནས་ལུགས་མཐར་ཐུག་པའི་དོན་དམ་བདེན་པ་གཉིས་ཡོད་པ། དེ་གཉིས་ངོ་བོ་གཅིག་ལ་ལྡོག་པ་ཐ་དད་པས། ཁྱད་གཞི། གཟུགས་ལས། ད་ཐིག་འཐེན་ཨ། གཟུགས་ལས། གཟུགས་ལས། ཐིག་འཐེན་ཨ། གཟུགས་ལས། ཁྱད་ཆོས། གཟུགས་ཀྱི་ཆོས་ཉིད། གཟུགས་ཀྱི་ཆོས་ཉིད། རང་བཞིན་གྱིས། བདེ་གཤེགས།

འོ་ད་ཏག་ཏག་རེད་འདུག་པ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། དེ་ཏག་ཏག་བྱས་སོ། ད་དེ་ནས་ཨང་ཀི་བཞི་པ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། དེར་བ། ཁྱད་ཆོས་གཟུགས། རང་བཞིན་གྱིས་བྱས། ད་དེ་ནས་མར། སྟོང་པ་ཉིད་ལས་ཀྱང་ཟེར་ནས་ཐིག་འཐེན་དང། སྟོང་པ་ཉིད་ལས་ཀྱང། རེད་སོང་སྟོང་པ་ཉིད་ལས་ཀྱང། ཁྱད་གཞི་བྱས། གཟུགས་ཟེར་དེ་ལ་ཐིག་འཐེན་དང། གཟུགས། གཞན་ཟེར་ལ་ཐིག་ཅིག་འཐེན་དང། གཞན། ཡོད་པ་ཟེར་ཡ་དེ་སྟོང་པ་བཞག། མ། མ་ཡིན་ནོ་ཟེར་ཡ་དེ་ཐིག་འཐེན། མ། བྱས། ཡིན་ནོ། མ་ཡིན་ནོ། རེད་སོང་ཨེ། ད་གར་རེད་སོང། ཏག་ཏག་དེ་ཟེར་ཡ། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། ཏག་ཏག་རེད་འདུག་པ། རེད་འདུག་པ། འོ་ད་དེ། ད་དེ་ཚིག་གི་ངོ་སྤྲོད་བྱས། ད་དོན་གྱི་བཤད་པ་དེ་ཞུ་ཡ་ཡིན་ད། ད་དེ་ཡིན་དུས་སྒང་ནས་མར་གཟིགས་སོང་བ་ཤོག་བུ་གཉིས་པའི་འགོ་དེ་ནས་མར། ཡང་ན་གོ་བདེ་བར་བརྗོད་ན། ཡང་ན་གོ་བདེ་བར་བརྗོད་ན། ད་དང་པོ་འདི་ཡིན་ད། ཤེས་རབ་སྙིང་པོའི་རྩ་ཚིག་དེ། གཟུགས་སྟོང་པ་ཉིད། སྟོང་པ་ཉིད་གཟུགས་སོ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། ད་དེའི་ནང་གི་དང་པོ། གཟུགས་སྟོང་པ་ཉིད་ཟེར་དེ། ད་དེ་འདྲ་འདྲ་གོ་དགོས་རེད། གཟུགས་ཟེར་ནས། ད་ང་རང་ཚོ་གཟུགས་ལབ་ཡོང་དུས། ཕུང་པོ་ལྔ་ཡི་ནང་གི་གཟུགས་བྱས། དེ་ཡང་མཛུབ་གུ་དེ་ཕྱི་ལོགས་ལ་མ་བཙུགས་པར་བྱས། འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་བྱས་ནས་ཉེ་བའི་ཚིག་སྨོས་པ་ནང་བཞིན། སོ་སོའི་གི་གཟུགས་ཀྱི་ཕུང་པོ་དེ་ལ་བསམ་དང་གཟུགས་ཀྱི་ཕུང་པོ། ཤ་དང་རུས་པ་ཁྲག་དེ་འདྲའི་གི་བསྡུས་བཞག་པའི་ཟག་བཅས་ཉེ་བར་ལེན་པའི་གཟུགས་ཀྱི་ཕུང་པོ། ཨ་ནི། བཟོ་ལྟ་ཡོད་པའི་ཆ་ནས་དབྱིབས་ཀྱི་གཟུགས། ཁ་དོག་ཡོད་པའི་ཆ་ནས་ཁ་དོག་གི་གཟུགས། གང་ལྟར། ཟག་བཅས་ཉེ་བར་ལེན་པའི་ཕུང་པོའི་སྟེང་གི་དབྱིབས་དང་ཁ་དོག་གི་གཟུགས། འདི་འདྲའི་ཡོད་བསྡད་མཁན་གྱི་གཟུགས་བྱས། དེ་འདྲའི་ཡོད་བསྡད་མཁན་གྱི་གཟུགས་དེ་ང་རང་ཚོའི་མིག་ལ་མཐོང་གི་ཡོད་པ། སོ་སོ་རང་གིས་བལྟ་བ་ཡིན་ནའི་མཐོང་གི་ཡོད་པ་དེ་འདྲའི་གི་གཟུགས་ཀྱི་ཕུང་པོ་བྱས། རེད་སོང་ཨ། གཟུགས་ཀྱི་ཕུང་པོ། ད་དེ་འདྲས་ཀྱི་ང་ཚོའི་མཐོང་བསྡད་ཡག་གི་གཟུགས་ཀྱི་ཕུང་པོ་དེ། ཡོད་རེད་པས་བྱས་ནས་དྲི་བ་བཏང་ཡག་དེ་བྱས། ད་གཟུགས་ཀྱི་ཕུང་པོ་ཡོད་རེད་པས་ཟེར་ནས་འགྲེལ་བཤད་རྒྱག་ཡོང་དུས། དྲི་བ་དེ་བཏང་ཡོང་དུས། གཟུགས་ཀྱི་ཕུང་པོ་དེ་ཡོད་མ་རེད་བྱས་ནས་ལབ་པ་ཡིན་པ་ཡིན་ན་ནི། རིགས་པ་མང་པོ་གཅིག་དང། འགལ་འགྲོ་གི་ཡོད་པ་མ་ཟད། ཐ་ན་ཡིན་པའི་མིག་གིས་མཐོང་བའི་དངོས་ཡོད་གནས་ཚུལ་དང་འགལ་འགྲོ་ཡ་གི་གནས་ཚུལ་ཡིན་པ་ཡིན་ཙང། ནང་པ་སངས་རྒྱས་པ་ཤེས་རབ་སྙིང་པོ་གསུང་མཁན་གྱི་གང་ཟག་སྟོན་པ་བདེ་བར་གཤེགས་པ། མཁྱེན་པའི་ཡོན་ཏན་མཐར་ཕྱིན་པ་ཡིན་མཁན་གཅིག་གིས་རེད་བ། རིགས་པ་དང་འགལ་བའི་རྒྱུ་མཚན་རིགས་པ་དང་འགལ་བའི་གནས་ཚུལ་ཁས་ལེན་གྱི་མེད་ན། མངོན་སུམ་དང་འགལ་བའི་གནས་ཚུལ་རྩ་བ་ཉིད་ནས་ཁས་ལེན་གྱི་མ་རེད་བ། དེ་འདྲ་ཡིན་པ་ཡིན་དུས་ང་ཚོ་མིག་གིས་མཐོང་བསྡད་ཡག་གི་གཟུགས་དེ་ཡོད་མ་རེད་ཟེར་ལབ་ན། མངོན་སུམ་ལ་བསྙོན་བསྡད་ཡག་ཅིག་ཡིན་ཙང་བཅོམ་ལྡན་འདས་ཀྱི་དགོངས་པ་ལ་རྩ་བ་ཉིད་ནས་ཡོད་མ་རེད་དེ་འདྲ་ཡིན་ཙང་གཟུགས་མེད་པ་མ་རེད་གཟུགས་ཏན་ཏན་ཡོད་རེད། མངོན་སུམ་གྱིས་བསྙོན་དུ་མེད་པ་ཞིག་རེད། གཟུང་བ་དེ་གནད་འགག་ཏུ་བལྟ། གཅིག་བྱས། ད་འོ་ན། གཟུགས་ཡོད་ན། ག་འདྲས་སེ་ཡོད་རེད་པས་ད་དྲི་བ་གཉིས་པ་དེ་རེད། དང་པོ་གཟུགས་ཡོད་རེད་པས་བྱས། ཡོད་རེད། ད་གཟུགས་ཡོད་ན་ག་འདྲས་སུ་ཡོད་རེད། ད་དེ་ལ་ཨ་ནི་བཅོམ་ལྡན་འདས་ཀྱིས། རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ་གྱིས་ཡོད་རེད་དེ་གསུངས། ད་རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ་གྱིས་ཡོད་རེད་ཟེར་ལབ་ན། འོ་ན་རྟེན་ཅིང་འབྲེལ་བར་འབྱུང་བའི་ཚུལ་གྱིས་ཡོད་སྟངས་ག་འདྲ་ཟེར་ཡོད་རེད་ཟེར་དུས་དེ་ལ་གསུམ་གསུངས། རྒྱུ་དང་རྐྱེན་ལ་རྟེན་ཅིང་འབྲེལ་བར་འབྱུང་བའི་སྒོ་ནས་ཡོད་རེད། དང་པོ་འདི་གསུངས། རེད་བ། དེ་ཡི། བྱེ་བྲག་སྨྲ་བ་དང་མདོ་སྡེ་པ། དེ་ཚོ་གིས་ཨ་ནི་ད་གསུངས་ཐུབ་ཡ། དེ་ཙམ་གསུངས་ཐུབ་ཡ་དེ་བྱས། ད་དེ་ནས། གཟུགས་ཀྱི་ཕུང་པོ་དེ་རྒྱུ་དང་རྐྱེན་ལ་བརྟེན་ནས་ཡོད་པས་མ་ཟད། རང་གི་ཆ་ཤས་ལ་བརྟེན་ནས་ཡོད་རེད་ཟེར་ནས་གཉིས་པ་ལན་ཅིག་སྐྱོན། གཉིས་པ་ལན་སྐྱོན་ཡ་དེ། སེམས་ཙམ་པ་དང་རང་རྒྱུད་པ་དེ་མན་ཆད་ཀྱིས་འགྲེལ་བཤད་སྐྱོན། ཆ་ཤས་ལ་བརྟེན་ནས་ཡོད། ད་གསུམ་པ། གཟུགས་ཀྱི་ཕུང་པོ་ཡོད་རེད་ཡོད་སྟངས་ག་འདྲ་ཡོད་རེད། གཟུགས་ཀྱི་ཕུང་པོ་ཡོད་སྟངས་དེ། གཟུགས་ཞེས་བརྗོད་པའི་མིང་དང། འདི་གཟུགས་སོ་སྙམ་པའི་རྣམ་པར་རྟོག་པའི་རྟོག་པ། དེ་འདྲའི་གི་གཟུགས་ཞེས་པའི་མིང་དང། གཟུགས་འཛིན་པའི་འདི་གཟུགས་སོ་སྙམ་པའི་རྟོག་པ་ལ་བརྟེན་ནས་ཡོད་རེད། དེ་འདྲ་ཡིན་ཙང་མིང་དང་རྟོག་པས་བཏགས་ནས་ཡོད་རེད། འདི་གཅིག་གསུངས། མིང་དང་རྟོག་པས་བཏགས་ནས་ཡོད་པ་ཡིན་ན། མིང་དང་རྟོག་པས་བཏགས་པ་ལ་རག་མ་ལས་པ། དེ་ལ་མ་ལྟོས་པ། རང་དབང་གི་སྒོ་ནས་ཡོད་རེད་པས་ལབ་ན་དེ་ཡོད་མ་རེད། ད་རང་དབང་གི་སྒོ་ནས་ཨ་ནི་ཡུལ་ཁོ་རང་གི་ངོས་ནས་མཛུབ་གུ་བཙུགས་ས་གཅིག་གི་ངོས་ནས་གལ་ཏེ་ཡོད་ན་སྐྱོན་ག་རེ་ཡོད་ད་བཙལ་ད། བཏགས་པའི་དོན་དེ་བཙལ་ད་ཟེར། འདི་གཟུགས་རེད་ཟེར་ཡ་དེ་འདི་གཟུགས་སོ་སྙམ་པའི་བསམ་བློ་འཁོར་ཡག་གི་གཟུགས་དེ་བཙལ་ད་བྱས། ད་འདི་ག་རྟོགས་སླ་ཡོང་དོན་དཔེ་གཅིག་ཞུ་གི་ཡིན་ད། ང་ཚོའི་མིག་གིས་ཟག་བཅས་ཉེ་བར་ལེན་པའི་ཕུང་པོའི་གི་གཟུགས་དེ་མཐོང་གི་འདུག་བ། དེ་ནང་བཞིན་ང་ཚོའི་མིག་དེ་གིས་ཆར་དུས་སྐབས་སུ་འཇའ་ཚོན་མཐོང་གི་འདུག་བ། རེད་བ། Rainbow། འཇའ་ཚོན་མཐོང་གི་འདུག་བ། ད་ང་ཚོ་ཆར་དུས་སྐབས་སུ་འཇའ་ཚོན་འདུག་ས་མིག་གིས་མཐོང་ཡག་དང་ང་ཚོའི་ལག་ང་ཚོའི་ད་ལྟ་མིག་གིས་ལག་པའི་ཤ་དང་རུས་པ་མཐོང་ཡག་དེ་གཅིག་པ་གཅིག་རྐྱང་མཐོང་གི་འདུག་བ། དེ་འདྲའི་གཅིག་གིས་ཆར་དུས་ཀྱི་འཇའ་ཚོན་ལྟ་བུ་དེ་མིག་གིས་མཐོང་གི་མཐོང་གི་ལ། དེ་འདྲའི་གི་འཇའ་ཚོན་དེ། དངོས་གནས་མིག་གིས་དཔེ། མཛེས་པོ་ཞེ་པོ་ཞིག་མཐོང་བ་དང་སེམས་ནང་ལ་དེ་འདྲའི་སྙིང་རྗེ་བ་ལ་དྲན་པའི་ངང་ནས། དེ་འདྲའི་འཇའ་ཚོན་འདི་ག་པར་འདུག་པས་ཟེར་ཅིག་བཙལ་ད། མིག་གིས་མཐོང་བ་ནང་བཞིན་གྱི་ཞིབ་འཇུག་ཅིག་བྱས་ན། ལག་པས་ཅིག་ལག་པ་དེ་ཅིག་བརྒྱུས་པ་ཡིན་ན། ག་འདི་རེད་པས་ཅིག་ཟིན་པ་ཡིན་ན། ཅི་ཟིན་ཡ་མི་འདུག་བ། ནང་སྟོང་པ་རེད་འདུག་བ། ཁྱོད་དེ་ནང་ལོགས་ནས་འཇའ་ཚོན་འདི་རེད་ཤག་བྱས་ནས་སྟོན་ཡག་ཅིག་གང་ཡང་མི་འདུག་བ། དབྱར་གྱི་དུས་ཀྱི་འཇའ་ཚོན་འདི་ནང་བཞིན་ད་ལྟ་ང་ཚོས་མཐོང་བསྡད་ཀྱི་ཤ་རུས་འདུས་བྱས་ཀྱི་གཟུགས་ཕུང་དེ་རང་བཞིན་གྱིས་ཡོད། ཁོ་རང་ངོས་ནས་ཡོད་བྱས་ནས་ལབ་གི་ཡོད་རེད་དེ། ག་འདི་རེད། མཛུ་གུ་འདི་རེད་བས། རུས་ཁོག་འདི་རེད་བས་ཡང་ན་ཚིགས་འདི་རེད་བས། ཤ་འདི་རེད་བས། པགས་པ་འདི་རེད་བས། ཁྲག་འདི་རེད་བས། རྒྱུས་པ་འདི་རེད་བས། རྩ་འདི་རེད་བས། མར་ཅིག་བཙལ་ན། རྩ་བ་ཉིད་ནས་གཟུགས་ཀྱི་ཕུང་པོ་དེའི་ནང་ནས་གཟུགས་ཀྱི་ཕུང་པོ་ཡིན་རྒྱུ་བ། ང་འདིར་ཡོད་ཟེར་མཁན་གཅིག་ག་རེ་ཡང་གཅིག་མི་འདུག་བ། འཇའ་ཚོན་གྱི་འཇའ་ཚོན་དེ་བཙལ་ཡོང་དུས་འཇའ་ཚོན་གྱི་ནང་ནས་ང་འདི་ཡིན་ཟེར་གྱི་མི་འདུག་བ། དེ་ནང་བཞིན་གཅིག་པ་གཅིག་རྐྱང་རེད་འདུག་བ། དེ་འདྲ་ཡིན་ཙང་གཟུགས་ཀྱི་ཕུང་པོ་ངོ་བོ་ཉིད་ཀྱི་ངོས་ནས་མེད། འགྲིག་སོང་བ། ཡིན་ན་ཡང། རྟོག་མིང་དང་རྟོག་པ་ལ་བརྟེན་ནས་འདི་རེད་བསམ། བསམ་གྱི་ཡོད་རེད་དེ་བསམ་ཡག་གི་དོན་དེ་ཡུལ་རང་གི་ངོས་ནས་མཛུ་གུ་འཛུགས་ས་གཅིག་གི་ངོས་ནས་རྩ་བ་ཉིད་ནས་མེད། རེད་སོང་བ། དེ་འདྲ་ཡིན་པ་ཡིན་ཙང། ད། གཟུགས་ཀྱི་ཕུང་པོ་དེ་མིང་རྐྱང། བཏགས་ཡོད་ཟེར་དེ་གཞི་ནས་ཆགས་རེད་རྐྱང་ཟེར་བཅུག་གས། རྟོག་པ་མིང་ལ་བརྟེན་ནས་ཡོད་པ་དང། རྟོག་པ་ལ་བརྟེན་ནས་ཡོད་པ་ཡིན་པ་ལ། རང་དབང་གི་ངོས་ནས་ཡུལ་ལོགས་བཙལ་ན་ནམ་ཡང་རྙེད་ཀྱི་མེད་པ་ཡིན་དུས། ད་ལྟ་མིང་དང་རྟོག་པས་བཏགས་པ་ཙམ་དུ་ཡོད། མིང་རྐྱང་བཏགས་ཡོད་ཙམ་དུ་ཡོད། དེ་འདྲ་ཡིན་ཙང་དེ། གཟུགས། མིང་རྐྱང་བཏགས་ཡོད་ཙམ་དུ་གྲུབ་པས་ཟེར་དེ་རེད་ད། གཟུགས་ཟེར་མཁན་དེ་གཟུགས་ཀྱི་ཕུང་པོ་ཟེར་ཡ་དེ་མིང་རྐྱང་བཏགས་ཡོད་ཙམ་དུ་ཡོད་པ་རེད། མིང་རྐྱང་བཏགས་ཡོད་ཙམ་དུ་ཡོད་པ་ཡིན་པ་ཡིན་ཙང་དེ་ཙམ་གྱིས་ཡོད་གོ་ཆོད། དེ་ལས་ལྷག་པའི་རང་བཞིན་གྱིས་ཡོད་སྟངས་ཅིག་འགྲེལ་བཤད་རྒྱག་ཡ་མེད། དེ་འདྲ་ཡིན་ཙང། བཏགས་ཡོད་ཙམ་དུ་གྲུབ་པས། ལྟོས་མེད་ཟེར་དུས། དེ་མ་རེད་ད། རྒྱུ་རྐྱེན་ལ། རྒྱུ་རྐྱེན་ལ་ལྟོས་མེད་དང། ཆ་ཤས་ལ་ལྟོས་མེད་དེ་ཙམ་མ་རེད་ད། མིང་རྐྱང་བཏགས་ཡོད་ཙམ་ལ་བརྟེན་ནས་ཡོད་ཚུལ་དེ་མ་ཡིན་མཁན་གྱི་ལྟོས་མེད། རང་བཞིན་གྱིས་གྲུབ་པའི་གྲུབ་ཚད་ཕྲ་ཤོས་དེ། འདི་འདྲ་དེ་ཨ་ཡོད་ཟེར་ན་མེད། མེད་ཙང་རང་བཞིན་གྱིས་སྟོང་པའོ། རང་བཞིན་གྱིས་ཡོད་མ་རེད། ད་གསལ་པོ་རེད་སོང་ཨ། དེ་འདྲ་ཅིག་རེད། ཨོ། གཟུགས་མིང་རྐྱང་བཏགས་ཡོད་ཙམ་དུ་གྲུབ་པས། ལྟོས་མེད་རང་བཞིན་གྱིས་སྟོང་པའོ་ད་སྟོང་ཉིད་ཕྲ་ཤོས་དེ་རེད། གཟུགས། རྒྱུ་དང་རྐྱེན་ལ་བརྟེན་ནས་ཡོད་པས། ལྟོས་མེད་རང་བཞིན་གྱིས་སྟོང་པའོ་ལབ་ན་སྟོང་པ་རགས་པ་རེད། གཟུགས། ཆ་ཤས་ལ་ལྟོས་ནས་གྲུབ་པས་ལྟོས་མེད་རང་བཞིན་གྱིས་སྟོང་པའོ་ལབ་ན་རགས་པ་རེད། ད་གཟུགས། མིང་རྐྱང་བཏགས་ཡོད་ཙམ་དུ་གྲུབ་པས་ཡོད་པས། ལྟོས་མེད་རང་བཞིན་གྱིས་སྟོང་པའོ་མེད་པའོ་ལབ་ན་སྟོང་ཉིད་ཕྲ་མོ་དེ་ལབ་པ་རེད། རེད་སོང་ང། ཨོ་ཡ། ཨོ་ད་དེ་འདྲའི་ཅིག་ཨོ་ད་གཟུགས་སྟོང་པའོ་ཟེར་དུས་དེ་འདྲའི་ཅིག་དྲན་གོ་དྲན་ཐུབ་པ་ཅིག་དགོས་ཨོ་ད་སློབ་སྦྱོང་གནང་གནང་གནང་བྱས་གཞུག་གུ་ཤེས་རབ་སྙིང་པོ་འདོན་གཟུགས་སྟོང་པའོ་ཟེར་དུས་དེ་འདྲའི་ཅིག་བློ་ལ་ཅིག་ཤར་ཐུབ་ན་དཔེ་ཡག་པོ་འདུག་བསམ་བློ་གཏོང་ས་ཡོད་པ་ཅིག་དོན་དག་ཅིག་ཤར་རྒྱུ་ཡོད་པ་འོ་ད་དེ་རེད། སྟོང་པའོ་ཟེར་ད་གཟུགས་སྟོང་པའོ་ཟེར་དེ་འགྲིགས་སོང། ད་སྟོང་པ་ཉིད་གཟུགས་སོ་ཟེར་དེ། དེ་ལྟར། གཟུགས་སྟོང་པ་ཉིད་ཀྱི་བདག་ཉིད་ཡིན་ཀྱང་ཟེར་དེ་དེ་རེད། གཟུགས་ཁོ་རང་གི་གནས་སྟངས་ངོ་མ་དེ། ཅིག་འཚོལ་ག་ཕྱིན་ན་བརྟགས་ཤིང་དཔྱད་ན་ཁྱོན་ནས་མི་འདུག་བ། དེ་འདྲ་ཡིན་པ་ཡིན་ཙང་གཟུགས་ཁོ་རང་གི་གནས་སྟངས་ངོ་མ་དེ་རང་བཞིན་གྱིས་སྟོང་པ་འབའ་ཞིག་རེད་རང་བཞིན་གྱིས་སྟོང་པ་ཉག་གཅིག་རེད། འོ་ཡ། གཟུགས་སྟོང་པ་ཉིད་ཀྱི་བདག་ཉིད་ཡིན་ཀྱང་དེ་བར་དུ་ཕྱིན། ཡིན་ན་ཡང་ང་རང་ཚོའི་བློ་ལ་ཡ་མིག་གིས་ག་འདྲ་ཤར་གི་འདུག་ཨ། དཔེར་ན་ད་གིན། འཇའ་ཚོན་ཁོ་རང་བཙལ་ག་ཕྱིན་ན་རྩ་བ་ཉིད་ནས་རྙེད་ཡ་མི་འདུག་ཡིན་ན་ཡང་ང་ཚོའི་མིག་ལ་དཔེ་ཚོན་ཁྲ་དཔེ་ཅིག། དཀར་དཀར་ལྗང་དམར་སེར་གྱིས་མཚོན་པའི་དཔེ་ཚོན་ཁྲ་སྣ་གང་ག་ཡོད་པ་འདྲ་བོ་ཅིག་དཔེ་ཡིན་ཡིན་མདོག་ཁ་བོ་ཅིག་ཤར་གི་འདུག་ཨ། དེ་ནང་བཞིན། དེ་ལྟར་གཟུགས་སྟོང་པ་ཉིད་ཀྱི་བདག་ཉིད་ཡིན་ན་ཡང། ང་ཚོའི་བློ་ལ་གཟུགས་ཟེར་ཙམ་པ་ཕ་གི་རང་ནས་ཡོད་པ་དཔེར་ན་ད་གིན་ངས་དང་པོ་ནས་ཞུས་ཡིན་པ་དབྱིབས་ཀྱི་གཟུགས། གྲུ་བཞི་ཡིན་ནའི་སྒོར་སྒོར་ཡིན་ནའི་རིང་པོ་ཡིན་ནའི་ཨ་ནི་ཅིག་ཐུང་ཐུང་ཡིན་ནའི་ཕ་གི་ནས་ཡོད་པ་བཟོ་འདྲ་ཅིག། དེའི་སྒང་ལ་ཚོན་ཁྲ་ཡིན་པ་ཡིན་ན་ཡང་ཡུལ་ཁོ་རང་སྟེང་ནས་ཚུར་ཡོད་བསྡད་པའི་བཟོ་འདྲ་ཅིག། འདི་འདྲ་ཅིག་ཤར་གི་འདུག་བ། དབྱིབས་ཀྱི་གཟུགས་དང་ཁ་དོག་གི་གཟུགས་ག་འདྲ་ཡིན་ན་ཡང་དེ་འདྲ་ཡིན་ཙང། དེ་འདྲས་ཅིག་ཚུར་ཤར། ཤར་ནས་ཨ་ནི་ཤར་བའི་སྒང་ལ་ཨ་ནི་ང་རང་ཚོའི་གི། ཐ་སྙད་མང་པོ་ཞིག་བཏགས། དེ་འདྲའི་ཅིག་ཤར་བ་ནང་བཞིན་ཨོ་ད་དེ་དབྱིབས་ཡིན་ད། དེ་ཁ་དོག་ཡིན་ད། དེ་གཟུགས་ཡིན་ད། ཨོ་ད་དེ་འདྲའི་གི་མིང། ཨ་ནི་ཀ་བ་བུམ་པ་གིས་མཚོན་པའི་འདྲ་མི་འདྲ་ཚང་མ་ང་ཚོས་བཟོས་བཞག་རྒྱུ་རེད་བ། རེད་བ། ཁོ་དང་པོ་བཟོས་ཡོང་དུས་ནི་མེད་བ། ཀོམ་པུའུ་ཏར་ཟེར་ཡས་དེ་ཚོ་དེ་དེ་དང་པོ་བཟོས་ཡོང་དུས་ཅ་ལག་འདྲ་བོ་རྡོག་རྡོག་ཅིག་རེད་ཨ་ནི་མི་གཅིག་གིས་མིང་ག་རེ་བཏགས་ག་ཟེར་ཨ་ནི་ཀོམ་པུའུ་ཏར་ཟེར་ཨ་ད་དེ་འདྲའི་དེ་འདྲའི་ཅིག་གང་ཡོང་གོ་རེད་དེ་འདྲའི་ཡིན་ཙང། ཨ། དེ་ལྟར་གཟུགས་སྟོང་པ་ཉིད་ཀྱི་བདག་ཉིད་ཡིན་ཀྱང་དེ་ལ་ཡང་ཐ་སྙད་བཏགས་ནས་ཟེར་དུས། སྒྲ་ཡི་ཐ་སྙད། དེ་དེ་དེ་རེད་ད། བློ་ཡི་ཐ་སྙད། དེ་དང་དེའོ་སོགས་ད་དུ་བྱས་ནས་མིང་དང་རྟོག་པས་ཐ་སྙད་མང་པོ་ཅིག་ཕར་བཏགས་ནས། ཨོ་ད་བཏགས་ཡག་གི་ནང་ནས་བྱས་ཙང་ཀ་ད་ལྟ་དེ་ལ་དབྱིབས་དང་ཁ་དོག་ཡིན་མཁན་དེ་ལ་གཟུགས་བྱས་ནས་ཨ་ནི་ཐ་སྙད་བཏགས་པ་རེད་མིང་དང་རྟོག་པས། ཐ་སྙད་བཏགས་ནས་གཟུགས་ཞེས་བཞག། དེ་འདྲའི་གཟུགས་ཞེས་བློས་བཏགས་ནས་བཞག་པས། མ་བརྟགས་མ་དཔྱད་པར་བྱ་བ་བྱས། བརྟག་དཔྱད་བྱས་ན་སྟོང་པ་རང་རེད་གང་ཡང་ཡོད་མ་རེད། འཇའ་ཚོན་སྟོང་པ་ཡིན་པ་བཞིན་དུ་གང་ཡང་ཡོད་མ་རེད་གཟུགས་དེ་ཡང་བརྟག་དཔྱད་བྱས་ན་གཟུགས་ཁོ་རང་གི་ངོ་བོ་འདི་རེད་ཟེར་ནས་མཛུབ་བཙུགས་ཡ་རྩ་བ་ཉིད་ནས་མི་འདུག་ཡིན་ན་ཡང། འོ། མ་བརྟགས་མ་དཔྱད་པར་བརྟག་དཔྱད་འདི་འདྲས་མ་བྱས་ནས་ཆོས་རྣམས་ཀྱི་གནས་ལུགས་སྟོང་པ་ཉིད་ལ་བརྟག་དཔྱད་མ་བྱས་ནས་བཞག་བཞག་ན། འོ་ད་དབྱིབས་ཀྱི་ཐོག་ནས་དབྱིབས་ཀྱི་ལས་ཀ་བྱེད་ཡག། ཁ་དོག་གི་ཐོག་ནས་ཁ་དོག་གི་ལས་ཀ་བྱེད་ཡག་དེ་འདྲའི་གི་བྱ་བ་འདྲ་མི་འདྲ་བྱེད་ཀྱི་ཡོད་ཙང་མ་བརྟགས་མ་དཔྱད་པར་བྱ་བ་བྱེད་ནུས་སུ་ཡོད། དེ་ཡོད་པ་ཡིན་པ་ཡིན་དུས་ད་ཡོད་སྟངས་མཐར་ཐུག་པ་ག་རེ་མིང་ཙམ་མམ། སྣང་ཙམ་དུ། མིང་ཙམ་གྱི་སྒོ་ནས་གཟུགས་ཡོད། སྣང་ཙམ་གྱི་སྒོ་ནས་གཟུགས་ཡོད། རྟོག་པས་བཏགས་ཙམ་གྱི་སྒོ་ནས་གཟུགས་ཡོད། དེ་འདྲ་ཡིན་པ་ཡིན་ཙང་མིང་ཙམ་བ་སྣང་ཙམ་དུ་གཟུགས་སོ། ད་འགྲིག་སོང་ཨ། སྟོང་པ་ཉིད་གཟུགས་སོ་ཟེར་དེ་རེད་ད། སྟོང་པ་ཉིད་ཁོ་རང་གཟུགས་རེད་ལབ་དགོས་མ་རེད་ད། སྟོང་པ་ཉིད་ཡིན་ཙང་སྟོང་པ་ཉིད་གང་ཡིན་རྒྱུ་གི་ཆོས་ཅན་དེ་ཐ་སྙད་བཏགས་ཙམ་ལ་གཟུགས་རེད། འོ་ད་དེ། ཧ་ལས་བསྡུ་བ། སྟོང་པ་ཉིད་གཟུགས་སོ་བྱས། སྟོང་པ་ཉིད་གཟུགས་སོ། ད་དེ་ནས་གསུམ་པ། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། ད་འདི་ཤེས་པ་ལ་བདེན་པ་གཉིས་ངོ་བོ་གཅིག་ལྡོག་པ་ཐ་དད་ལབ་ཡག་དེ་ཤེས་དགོས་ཀྱི་ཡོད་རེད། ད་ཕལ་ཆེར། ད་རིང་མཚམས་འདིར་བཞག་རེ་བ་ཡང་མང་པོ་རང་བྱེད་བཞིན་ཐུགས་ལ་ངེས་ཨ་ཡོང་དྲན་གི། ད་འདི་ཡང་བདེན་གཉིས་ངོ་བོ་གཅིག་ལྡོག་པ་ཐ་དད་འགྲེལ་བཤད་རྒྱག་ཙམ་དེ་གཞུག་མར་རྒྱག་ན། ད་ད་རིང་འདིར་མཚམས་རྟགས་ཀྱི་སྐྱོན་བཞག་ཨ། ཡ། ད་དེ་ནས་རྣམ་པ་ཚོས་ད་དེབ་དང་ཤུ་གུ་དེ་གའི་དེ་བསྡུས་ཚར་ན་ཡང་ད་ད་གི་ནང་བཞིན་བྱས། ཏོག་ཙམ་གཅིག་སྒོམ་སྒྲུབ་མར་གནང་ཡ་སོ་རེ་བྱེད་པ་ཅིག་གནང་དང།